sbs.com.au/tibetan། SBS བོད་སྐད་སྡེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས། གཟའ་འཁོར་འདིའི་ལེ་ཚན་ནང། ཨོ་སི་ཀྲི་ལི་ཡ་ནས་ཕྱིའི་རྒྱལ་ཁབ་ལ་དངུལ་གཏོང་ཚུལ་སྐོར་རྣམ་པ་ཚོ་ལ་ངོ་སྤྲོད་བྱེད་རྒྱུ་ཡིན། འཛམ་གླིང་ནང་མི་གྲངས་ས་ཡ་ཉིས་བརྒྱ་ལྔ་བཅུ་ལས་མང་བ་སོ་སོའི་ཕ་ཡུལ་གྱི་ཕྱི་ལ་གནས་སྡོད་བྱེད་བཞིན་ཡོད་པས་སོ་སོའི་གཉེན་ཚན་དང་ནང་མི་ལ་དངུལ་བསྐུར་སྲོལ་ཡོད། དེ་བཞིན་ཨོ་སི་ཀྲི་ལི་ཡ་ནས་ཕྱིའི་རྒྱལ་ཁབ་ཁག་ལ་དངུལ་ཇེ་མང་དུ་བསྐུར་བཞིན་ཡོད་པ་ཐོན་འདུག་བེ་ཏི་ནམ་ནས་ཡིན་པའི་གཞིས་སྤོ་བ

སྐུར་འདོད་ཡོད་པས་དུས་ཆེན་སོགས་ཀྱི་སྐབས་ངས་ཁོང་ཚོར་རྔན་པའི་ཚུལ་དུ་དངུལ་བསྐུར་གྱི་ཡོད། ཁོང་ཚོར་དངུལ་དགོས་མཁོ་མེད་ཀྱང་སོ་སོའི་བུ་མོས་བསྐུར་ཡིན་ཙང་དགའ་པོ་བྱེད་ཀྱི་རེད། ཨེ་མ་ཁྲེན་ལགས་ཀྱིས་བེ་ཏི་ནམ་ནང་ཕྲུ་གུ་ཚོ་འཚར་ལོངས་བྱུང་ནས་མི་རྒན་པ་ཆགས་རྗེས་རང་ཉིད་ཀྱི་ཕ་མ་དང་སྤུན་མཆེད་རྣམས་ལ་ལྟ་སྐྱོང་བྱེད་པའི་འོས་འགན་གཙོ་བོ་དེ་ཡོད་ཅེས་ཁོང་མོས་གསུངས་དོན།
བེ་ཏི་ནམ་གྱི་ལུགས་སྲོལ་དང་རིག་གཞུང་ནང་ཕྲུ་གུ་རྣམས་ནར་སོན་རྗེས་རང་ཉིད་ཀྱི་ཕ་མར་ལྟ་སྐྱོང་བྱེད་དགོས་པའི་འགན་འཁྲི་ཡོད། འཛམ་གླིང་གང་སར་ཡོད་པའི་བེ་ཏི་ནམ་གཞིས་སྤོ་བ་རྣམས་ཀྱིས་ལོ་ལྟར་བེ་ཏི་ནམ་ནང་རང་ཉིད་ཀྱི་ཕ་མ་སྤུན་མཆེད་ལ་ཨོ་སྒོར་དུང་ཕྱུར་བཅུ་ཙམ་བསྐུར་གྱི་ཡོད་པ་ལས་དངུལ་བརྒྱ་ཆ་བཅུ་ཙམ་ཞིག་ཨོ་སྟྲེ་ལི་ཡ་ནས་བྱུང་གི་ཡོད་འདུག་ཨེ་མ་ཁྲེན་ལགས་ཀྱིས་ཁོང་མོའི་གྲོགས་པོ་གྲོགས་མོ་དང་ངོ་ཤེས་རྣམས་ཀྱིས་ཀྱང་བེ་ཏི་ནམ་ལ་ཡོད་པའི་སྤུན་མཆེད་དང་གཉེན་ཚན་ལ་དངུལ་བསྐུར་གྱི་ཡོད་ཅེས་ཁོང་མོས་བེ་ཏི་ནམ་ནང་ཡོད་པའི་མི་མང་ཆེ་བའི་འཚོ་བ་དང་དཔལ་འབྱོར་གྱི་གནས་སྟངས་ཧ་ཅང་སྐྱོ་པོ་ཡོད་པ་མ་ཟད། ཡར་ཐོན་རྒྱལ་ཁབ་ཨོ་སི་ཀྲི་ལི་ཡ་ལྟ་བུ་དང་བསྡུར་ན་འཚོ་གནས་ལ་ཁྱད་པར་ཆེན་པོ་ཡོད་པས་ཁོང་ཚོར་དངུལ་བསྐུར་ནས་དཔལ་འབྱོར་ཐད་རོགས་སྐྱོར་བྱེད་ཀྱི་ཡོད། ཨོ་སི་ཀྲི་ལི་ཡ་ལས་ཕྱིའི་རྒྱལ་ཁབ་ཁག་ཏུ་དངུལ་བསྐུར་ཚུལ་ཐབས་ལམ་འདྲ་མིན་ཡོད་ཀྱང། ཨེ་མ་ཁྲེན་ལགས་ཀྱིས་སོ་སོའི་དངུལ་ཁང་བརྒྱུད་དངུལ་གཏོང་གི་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་བར། ངས་ཐད་ཀར་དངུལ་ཁང་བརྒྱུད་དངུལ་གཏོང་གི་ཡོད། དེ་སྟབས་བདེ་ཤོས་རེད་འདུག་འོན་ཀྱང། བེ་ཏི་ནམ་གྱི་མི་མང་ཆེ་བས་བེ་ཏི་ནམ་མི་རིགས་ཀྱི་བར་བརྒྱུད་པའམ་ངོ་ཚབ་པ་བརྒྱུད་དངུལ་གཏོང་འདོད་བྱེད་ཀྱི་ཡོད། དངུལ་ཁང་བརྒྱུད་དངུལ་གཏོང་རྒྱུ་དེ་ཤིན་ཏུ་སྟབས་བདེ་པོ་ཡོད་ཀྱང། དངུལ་གཏོང་གླ་ཅུང་ཆེ་བ་ཡོད། ཨོ་སི་ཀྲི་ལི་ཡའི་ནང་དངུལ་ཁང་རྣམས་ཀྱི་དངུལ་གཏོང་གླ་རིམ་པ་གོང་ཚད་མི་འདྲ་བ་ཡོད་པ་ལས། སྤྱིར་བཏང་གླ་ཨོ་སྒོར་བཅུ་ནས་སུམ་སོ་གཉིས་བར་ཡིན། གལ་སྲིད། ཁྱེད་ལ་ཨོ་སྒོར་གཅིག་སྟོང་ལས་ཉུང་བ་གཏོང་དགོས་ན་དངུལ་ཁང་མ་བརྒྱུད་པར་དངུལ་གཏོང་ས་གཞན་དག་བརྒྱུད་གཏོང་ན་གོང་སླ་བ་ཡོད། གང་ཡིན་ཟེར་ན་དངུལ་ཉུང་ཉུང་གཏོང་བར་གླ་ཨོ་སྒོར་བཅོ་ལྔ་ལས་ཉུང་བ་ཡིན། འོན་ཀྱང། དེའི་བརྒྱུད་དངུལ་གཏོང་བར་དུས་ཡུན་མང་བ་འགོར་སྲིད་པ་རེད། ད་དུང་དངུལ་གཏོང་བར་ཁྱེད་ཀྱིས་ཉིན་རེའི་ཨོ་སྒོར་གྱི་འཛའ་ཐང་ག་ཚོད་ཡིན་པ་ཤེས་རྟོགས་དགོས་ངེས་རེད། Warren Day ལགས་ཀྱིས་ཨོ་སྒོར་གྱི་འཛའ་ག་ཚོད་ཆེ་བ་ཡོད་ན་དེ་ཚོད་ཀྱིས་ལུང་པ་གཞན་གྱི་དངུལ་མང་བ་རག་གི་རེད་ཅེས་ཁོང་གིས་འགྲེལ་བརྗོད་གནང་བར། དངུལ་གཏང་ས་མི་འདྲ་བར་ཨོ་སྒོར་གྱི་འཛའ་ཐང་ཡང་ཅུང་མང་ཉུང་གི་ཁྱད་པར་ཡོད་པས་ཁྱེད་ཀྱིས་མཐར་རང་ཉིད་ཀྱི་དངུལ་གཏང་ས་དེའི་བརྒྱུད་ཁྱེད་ཀྱི་ནང་མི་སྤུན་མཆེད་རྣམས་ལ་དངུལ་མང་བ་རག་གི་ཡོད་མེད་ལ་དོ་སྣང་བྱེད་དགོས། ཡང་ཁོང་གིས་ཨོ་སི་ཀྲི་ལི་ཡའི་ནང་དངུལ་གཏོང་ལེན་བྱེད་མཁན་ཚོར་ཡིད་ཆེས་བྱེད་འོས་ཀྱང་ཁྱེད་རང་གིས་དུས་ནམ་ཡང་གཟབ་གཟབ་བྱེད་དགོས་ཅེས་གསུངས། ཁྱེད་ཀྱིས་དྲ་རྒྱའི་བརྒྱུད་དངུལ་གཏོང་ལེན་བྱེད་མཁན་འདྲ་མིན་དབར་ཁྱད་པར་གང་ཡོད་མེད་བརྟག་དཔྱད་བྱེད་ཆོག་དངུལ་མ་བཏང་གོང་ཁྱེད་རང་ངེས་པར་དུ་བསླུ་བྲིད་འོག་མ་ཚུད་པར་ཉེན་གཟབ་བྱེད་དགོས། Abdi Malik Abdi ལགས་ནི་སིད་ནི་ནུབ་ཕྱོགས་སུ་ཡོད་པའི་དངུལ་གཏོང་སའི་ལས་ཁུངས Dahabshil ཞེས་པའི་འགན་འཛིན་ཡིན། Abdi Malik ཁོང་ལོ་ཉི་ཤུའི་གོང་ཨ་ཕི་རི་ཀའི་ལུང་པ་སོ་མ་ལི་ཡ་ནས་ཨོ་སི་ཀྲི་ལི་ཡར་སླེབས་པ་རེད། ཁོང་གིས་ཀྱང་མི་གཞན་བཞིན་རང་ཉིད་ཀྱི་ནང་མིར་དངུལ་གཏོང་གི་ཡོད་ཅེས་གསུངས། ང་རང་གི་ནང་མིར་ཉིན་རེའི་འགྲོ་སོང་གཏོང་ཆེད་དུ་ཨ་མ་ལགས་ལ་དངུལ་བཏང་གི་ཡོད། ངས་དངུལ་བཏང་བ་དེས་ཁོང་ཚོའི་འཚོ་ཐབས་མེད་དུ་མི་རུང་བ་ཞིག་ཆགས་ཡོད། དངུལ་གཏོང་མཁན་དོ་བདག་དང་གཏང་ཡུལ་གཉིས་ར་སྤྲོད་རྗེས་དངུལ་གཏོང་བར་དུས་ཡུན་སྐར་མ་ཁ་ཤས་ལས་འགོར་གྱི་མེད། མི་སུས་དངུལ་གཏོང་ནའང་བཏང་ཟིན་རྗེས་ང་ཚོས་གསང་ཨང་ཞིག་སྤྲོད་ཀྱི་ཡོད། གསང་ཨང་དེ་དངུལ་གཏོང་ཡུལ་དེས་ཁྱེར་ནས་སོ་སོའི་ལུང་པའི་ནང་དངུལ་ལེན་ས་གང་རུང་ཞིག་ལས་དངུལ་བླངས་ཆོག